བཅུ་དྲུག་པ། བསམ་ཡས་བྱ་དེ་དཀར་པོ། བསམ་ཡས་མི་འགྱུར་ལྷུན་གྱིས་གྲུབ་པའི་སྤྲུལ་པའི་གཙུག་ལག་ཁང་གི་སྐོར་ལམ་ནང་མའི་ཤར་ལྷོའི་མཚམས་ཀྱི་འོག་ཐོག་ལྡེབས་རིས་ཀྱི་ངོས་སུ་བྱ་དེ་དཀར་པོ་ཞིག་བྲིས་ཡོད་པ་དེ་ནི་དམངས་ཁྲོད་དུ་ཡོངས་སུ་གྲགས་པའི་བསམ་ཡས་བྱ་དེ་དཀར་པོ་ཞེས་པ་དེ་ཡིན་ལ། དེར་མི་ཚང་མས་དད་གུས་ཧ་ཅང་ཆེན་པོ་བྱེད་ཀྱི་ཡོད།